ལས་མི་ལྡན་པ་ལས་ཐ་དད་པས་དེ་དང་ལྡན་པ་ལ་ཤིང་གི་ཐུན་མོང་མ་ཡིན་པའི་སྐད་སྦྱོར་བ་ལ་རྟོག་པ་ཕན་ཚུན་བརྟེན་པའི་སྐྱོན་མེད་པ་དའོ། ཁྱོད་ཀྱིས་ད་ལྟའི་རྟོག་པ་ཕན་ཚུན་བརྟེན་པའི་སྐྱོན་མེད་པའི་རྒྱུ་མཚན་གོ་ལ་དེ་རེད། ཁྱོད་ཀྱི་བློ་དེ་ལ་ཡོད་པའི་ཡལ་ག་ལོ་འདབ་དང་ལྡན་པའི་ཅེས། ཁྱོད་ཀྱི་བློ་དེ་ལ་ཡོད་པའི་ཟེར་ན་དེ་ནི་རྟོག་པ་པོ་བརྡ་བྱེད་པ་པོ་དེ་ཆོས་ཅན་ཡ་གི་དེ་རེད་པ་རྣམ་པར་རྟོག་པ་བྱེད་པ་པོ་དེ་ཆོས་ཅན། ཁྱོད་ཀྱི་བློ་དེ་ལ་ཡོད་པའི་ད་ཁོ་རང་གི་བློ་དེ་ཡིས་དེའི་སྔ་རོལ་དུ་བརྡ་མ་སྦྱར་གོང་དུ་ག་རེ་རྟོགས་པ་རེད་ཟེར་དུས་དང་ཡལ་ག་ལོ་འདབ་དང་ལྡན་པའི་གོང་བུ་དང་དེ་མ་ཡིན་པ་གཉིས་མ་དེ་མེ་འབར་བྱེད་ཀྱི་རྒྱུ་དང་གཅིག་མེ་འབར་བྱེད་ཀྱི་རྒྱུ་མ་ཡིན་པ་རིགས་སོ་སོར་འབྱེད་ནུས་པ་རེད་ཅེས། དེ་ལ་བརྟེན་ནས་ཟེར་གྱི་ཡོད་རེད་བ་ད་ཡོད་པའི་ཡལ་ག་ལོ་འདབ་དང་ལྡན་པའི་དངོས་པོ་དེ། འོག་ཏུ་སོང་དངོས་པོ་དེ་འཛིན་གྱི་བློའི་རྣམ་པ་གཏོད་པའི་རྒྱུ་ཉིད་དུ་སྣང་ཞིང་དམིགས་པ་དང་ཅེས་བྱས་ཙང་ཡལ་ག་ལོ་འདབ་དང་ལྡན་པ་ཁོ་ལ་དང་པོ་ཡལ་ག་ལོ་འདབ་དང་ལྡན་པ་དང་མི་ལྡན་པ་གཉིས་མ་དེ་རིགས་སོ་སོ་ནས་ཕྱེ། ཕྱེ་ཡོང་དུས་གཅིག་མེ་འབར་བྱེད་ཀྱི་རྒྱུ་རེད་གཅིག་མེ་འབར་བྱེད་ཀྱི་རྒྱུ་མ་རེད་ཟེར་སོ་སོར་ཕྱེ་ཡོང་དུས་ད་ཡལ་ག་ལོ་འདབ་དང་ལྡན་པ་གོ་མེ་འབར་བྱེད་ཀྱི་རྒྱུ་ཡིན་པ་གོ། ཤིང་བརྡ་མ་སྦྱར་གོང་དུ་ཧ་གོ་ཐང་ཡ་རེད་ཅེས་མངོན་སུམ་གྱིས་ཧ་གོ་ཐང་རེད་ཅེས་སྨྲ། ཧ་གོ་དུས་ས་དེའི་རྗེས་སུ་འབྲངས་པའི་རྟོག་པ་ཁོས་ད་ཡལ་ག་ལོ་འདབ་ལྡན་པའི། གོང་བུ་གོ་འཛིན་བྱས། འཛིན་ཡོང་དུས་ས་ད་ཡལ་ག་ལོ་འདབ་ལྡན་པའི་གོང་བུ་ཁོ་ལ་ཤིང་གི་བརྡ་སྦྱར་ཡོང་དུས་ས་འོ་དེ་མ་ཡིན་རྣམ་པར་བཅད་པ་སྔོན་དུ་གར་འོང་ཟེར་གྱི་ཤིང་མ་ཡིན་རྟོག་པ་སྔོན་དུ་མ་སོང་ན་ཡང། དེའི་ཚེ་ན་དེ་མ་ཡིན་རྣམ་པར་བཅད་པའི་སྒོ་ནས་ཤིང་དུ་གོ་ཡོང་གི་རེད་ཡ་ཁོ་ལ། དངོས་པོ་དེ། དངོས་པོ་དེ། དངོས་པོ་དེ་འཛིན་གྱི་བློའི་རྣམ་པ་གཏོད་པའི་རྒྱུ་ཉིད་དུ་སྣང་ཞིང་དམིགས་པ་དང། རྣམ་པ་གཏོད་པའི་རྒྱུ་མིན་པའི་ངོ་བོ་དང་བྲལ་བ་དང། ཟེར་དུས་ག་རེ་ཟེར་ན་ཡལ་ག་ལོ་འདབ་དང་ལྡན་པའི་ངོ་བོ་དེ། ཤིང་ཡལ་ག་ལོ་འདབ་དང་ལྡན་པའི་གོང་བུ་དེ། མེ་འབར་བྱེད་ཀྱི་རྒྱུ་ཡིན་པ་གོ་སྣང་ཞིང་དམིགས་པ་རེད། རྣམ་པ་གཏོད་པའི་རྒྱུ་ཉིད་དུ་སྣང་ཞིང་ཟེར་ཏེ་མེ་འབར་བྱེད་ཀྱི་རྒྱུ་ཉིད་དུ་སྣང་ཞིང་དམིགས་པ་དང། རྣམ་པ་གཏོད་པའི་རྒྱུ་མིན་པའི་ངོ་བོ་དང་བྲལ་བ། དེ་འདྲ་ཡལ་ག་ལོ་འདབ་ལྡན་པའི་རིགས་ལྡན་གྱི་གོང་བུ་དེ་རྣམ་པ་གཏོད་པའི་རྒྱུ་མིན་པ་དང་བྲལ་བ་མེ་འབར་བྱེད་ཀྱི་རྒྱུ་མིན་པ་གོ་དང་བྲལ་ནི་ད་རྒྱུ་མིན་པ་གོ་འཕགས་ཀ་ཏའོ་བྲལ་བའི་ངོ་བོ་དང། རྒྱུ་མིན་པའི་ངོ་བོ་དང་བྲལ་བ་དང། ངོ་བོ་རིགས་གཅིག་འདྲར་བདག་ཉིད་ཀྱིས་ཤེས་པའི་སྒོ་ནས་བྱེད་པ་བྱས་ཙང་བདག་ཉིད་ཀྱིས་ཤེས་པའི་སྒོ་ནས་ཤིང་བརྡ་མ་སྦྱར་གོང་དུ། ཡལ་ག་ལོ་འདབ་ལྡན་པའི་རིགས་ལྡན་གྱི་གོང་བུ་དེ་མེ་འབར་བྱེད་ཀྱི་རྒྱུ་ཡིན་པ་གོ་དམིགས། མེ་འབར་བྱེད་ཀྱི་རྒྱུ་མ་ཡིན་པ་ཁོ་དང་བྲལ་བ་གོ་ཧ་གོ། གོ་ནས་དེ་ནི་ངོ་བོ་རིགས་གཅིག་འདྲར་བདག་ཉིད་ཀྱིས་ཤེས་པའི་སྒོ་ནས་ད་དེ་ཧ་གོ་བ་ཡིན་ཙང་བརྡ་ཡི་སྔ་རོལ་དུ་ཡལ་ག་ལོ་འདབ་དང་ལྡན་མི་ལྡན་རིགས་ཐ་དད་པར་ཤེས་པར་འགྱུར་བའི་ཕྱིར། ད་སྐད་ཆ་གང་བྱུང་ཡང་ཅིག་བསྡུས་བསྡུས་བྱས་ནས་བཤད་ན་གསུང་དགོས་ད་ཡ་གི་དེ་སྐད་ཆ་མང་པོ་བྱུང་བ་རེད་ཀན། འདི་རྣམས་ལ་ཚིག་གོ་མང་པོ་ཆགས་པ་རེད་པ་མདོར་ན་བྱས། གཞན་སེལ་ལ་བརྡ་སྦྱོར་བ་ལ་རྟོག་པ་ཕན་ཚུན་བརྟེན་པའི་སྐྱོན་མེད་པ་དང་རྟོག་པ་ཕན་ཚུན་བརྟེན་ཡ་དེ་ག་རེ་རེད་ཟེར་ན། ཤིང་རྟོག་པ་ལ་ཤིང་མ་ཡིན་རྟོག་པ་ལ་ལྟོས་དགོས་ཟེར་དུས་སྔོན་དུ་འགྲོ་དགོས། ཤིང་མ་ཡིན་རྟོགས་པ་ལ་ཤིང་རྟོགས་པ་ལ་ལྟོས་དགོས་སོ་དེ་སྔོན་དུ་འགྲོ་དགོས་འོ་ཐུག་ཚུར་ནི་གཅིག་རྟོགས་པ་ལ་གཅིག་སྔོན་དུ་འགྲོ་དགོས་གཅིག་རྟོགས་པ་ལ་གཅིག་སྔོན་དུ་འགྲོ་དགོས་ན་ད་རྟོགས་པ་ཕན་ཚུན་བརྟེན་པར་ཆགས་འགྲོ་བ་འོ་དེའི་སྐྱོན་མེད་པར་ཐལ། གཞན་ལྡན་རྣམ་གཅོད་སྙིང་པོ་ཡོད་པའི་སྒོ་ནས་ཡལ་ག་ལོ་འདབ་དང་ལྡན་པ་ལ། འདི་ཤིང་ཡིན་ཞེས་བརྡ་སྦྱོར་བ་གང་ཞིག། དེ་དང་མི་ལྡན་དེ་དང་ལྡན་མི་ལྡན་གཉིས་བརྡ་ཡི་སྔ་རོལ་ནས་མངོན་སུམ་གྱིས་རིགས་སོ་སོར་ཤེས་པའི་ཕྱིར་ཞེས་པའོ་སོ་ད་དེ་ལན་ངོ་མ་དེ་དེ་རྒྱག་རྒྱུ་རེད་རྟོགས་པ་ཕན་ཚུན་བརྟེན་པའི་སྐྱོན་མེད་དེ། རྟོགས་པ་ཕན་ཚུན་བརྟེན་སོང་ན་ཤིང་རྟོགས་པ་ལ་ཤིང་མ་ཡིན་རྟོགས་པ་སྔོན་དུ་འགྲོ་དགོས་ཤིང་མ་ཡིན་རྟོགས་པ་ལ་ཤིང་རྟོགས་པ་སྔོན་དུ་འགྲོ་དགོས་ད་གང་ལྟར་གྱི་ཤིང་རྟོགས་པ་ལ་ཤིང་མ་ཡིན་བཅད་དགོས་ཟེར་རང་ལུགས་ཁས་ལེན་པ་རེད་ད་ཤིང་མ་ཡིན་བཅད་ན་བཅད་བྱ་ཡི་ཤིང་མ་ཡིན་དེ་སྔོན་ལ་ཤེས་པ་སྔོན་དུ་འགྲོ་དགོས་ཟེར་ཁ་ཅིག་གིས་བཏང་ཡོང་དགོས་བ་རེད་དེ་དགོས་ན་ཤིང་མ་རྟོགས་གོང་དུ་ཤིང་མ་ཡིན་རྟོགས་དགོས་ན་ཤིང་མ་ཡིན་རྟོགས་དུས་ཙམ་ཡང་རྣམ་པར་བཅད་པའི་སྒོ་ནས་རྟོགས་དགོས། རང་ལུགས་ཁས་ལེན་གོ་ལ་དྲུག་གོ། ད་ཤིང་མ་ཡིན་རྟོགས་དུས་ད། དེ་མ་ཡིན་རྣམ་པར་བཅད་ན་ཤིང་བཅད་དགོས། བཅད་ན་གང་བཅད་ཀྱི་ཤིང་དེ་རྟོགས་པ་སྔོན་དུ་འགྲོ་དགོས། ལབ་ཙང་ད་གཅིག་རྟོགས་པ་ལ་གཅིག་སྔོན་དུ་གཅིག་རྟོགས་པ་ལ་སྔོན་དུ་འགྲོ་ན། དེ་ནི་ད་ནི། དང་པོ་འདི་རྟོགས་པ་རེད་ཟེར་ནས་ཐག་གཅོད་རྒྱུ་མེད་པར་ཆགས་འགྲོ་རེ་ཞིག་ལྟ་ས་ལྟ་ང་རོ། དེ་སྐྱོན་མེད་དེ། ཤིང་བརྡ་མ་སྦྱར་གོང་དུ། གར་བརྡ་སྦྱར་བ་དེ་ཙམ་དེ་མིན་རྣམ་པར་བཅད་པ་ལ་ལྟོས་པ་ཡིན། དེ་མིན་རྣམ་པར་བཅད་པ་ལ་ལྟོས་དགོས་ཀྱང་གང་བཅད་ཀྱི། དེ་མ་ཡིན་པ་གོ་རྟོགས་པ་སྔོན་དུ་འགྲོ་དགོས་ཀྱི་མ་རེད། འགྲོ་མི་དགོས་པ་བྱས་ག་འདྲས་བཅད་ཐུབ་ཀྱི་རེད་ཟེར་དུས་ད་ཡལ་ག་ལོ་འདབ་དང་ལྡན་པ་དང་མི་ལྡན་པ་གཉིས་པོ་དེ་མངོན་སུམ་གྱིས་གཅིག་མེ་འབར་བྱེད་ཀྱི་རྒྱུ་རེད་ཤག་གཅིག་མེ་འབར་བྱེད་ཀྱི་རྒྱུ་མ་རེད་ཟེར་དང་པོ་རང་བརྡ་མ་སྦྱར་གོང་དུ་དེ་ཧ་གོ་ཚར་རེད་ཟེར་ཧ་གོ་རང་ཡིན་ད་དེ་འདྲས་མངོན་སུམ་དེ་གི་རྗེས་སུ་འབྲངས་པས་ད་མངོན་སུམ་དེ་གི་རྗེས་སུ་འབྲངས་པ་བྱས་ན་མངོན་སུམ་ཁོ་རྒྱུད་ལ་སྐྱེས་པས་ཡལ་ག་ལོ་འདབ་ལྡན་པའི་རིགས་ལྡན་གྱི་གོང་བུ་དེ་མེ་འབར་བྱེད་ཀྱི་རྒྱུ་ཡིན་པར་སེམས་པའི་རྟོག་པ་གཅིག་སླེབས་པ་རེད་བ། དེ་འདྲས་རྟོག་པ་གོ་ག་རེ་སླེབས་པ་རེད་ཟེར་ན། ཡལ་ག་ལོ་འདབ་དང་ལྡན་པ་ལྡན་པ་མ་ཡིན་པ་ལས་ལོག་པར་སྣང་བ་གོའོ། དེ་ཕྱིར་ནི་གར་བའི་ལོག་པར་སྣང་བ་དེ་སྒྲ་དོན་སྒྲ་དོན་གོ་རེ་སྒྲ་དོན་གོ་སྣང་ཡུལ་དུ་བྱས་པའི་སྒོ་ནས་ཕར་ཁོ་ལ་བརྡ་སྦྱར་ཡོང་དུས་ཙ་འོ། དེ་ནི་ཤིང་མ་ཡིན། ཡལ་ག་ལོ་འདབ་དང་མི་ལྡན་པ་གོ་ཤིང་མེ་འབར་བྱེད་ཀྱི་རྒྱུ་ཡིན་པ་གོ་ཕར་བཀག་ཐར་བ་དེའི་སྔོན་དུ། ཡལ་ག་ལོ་འདབ་དང་ལྡན་པ་གོ་མེ་འབར་བྱེད་ཀྱི་རྒྱུ་ཡིན་པ་ཚུར་ཧ་གོ་ཐར་གོ་དང་ཡལ་ག་ལོ་འདབ་དང་མི་ལྡན་པ་དེ་མེ་འབར་བྱེད་ཀྱི་རྒྱུ་མ་ཡིན་པ་དེ་དེའི་གོང་དུ་སྔགས་དང་བཀའ་ས་བཏུས་ས་དེ་ལ་དང། ཡལ་ག་ལོ་འདབ་ལྡན་པ་ཁོ་རེ་ཧ་གོ་ཡ་གོ་ལ་བརྡ་སྦྱར་དུས་ཙ་ལམ་སང་ཨོ་ཤིང་མ་ཡིན་རྣམ་པར་བཅད་འདུག་བློ་དེ་གིས་ཤིང་མ་ཡིན་རྣམ་པར་བཅད་ཐུབ་ཀྱི་རེད་མདོ་རེད་ཟེར་ན་གང་ལྟར་གྱི་བློ་གཅིག་པོ་དེ་རང་རང་གིས་ཤིང་དུ་རྟོགས་ཡོང་དུས་ཙ་བློ་གཅིག་པོ་དེ་རང་རང་གིས་ཤིང་མ་ཡིན་བཅད་དགོས་གོ་ར་བ་བཅད། བཅད་ན་ཡང་དེའི་གོང་དུ་བཅད་བྱ་ཤིང་མ་ཡིན་དེ་མ་རྟོགས་པར་གང་འདྲས་བཅད་ཐུབ་པ་རེད་ཟེར་དེའི་གོང་དུ་ཡལ་ག་ལོ་འདབ་དང་ལྡན་པ་ཁོའི་སྟེང་དུ་མེ་འབར་བྱེད་ཀྱི་རྒྱུ་མ་ཡིན་པ་ཁོ་ཕར་བཀག་པ་ཡིན་ད་དེའི་སྟོབས་ཀྱིས་དེ་ནས་ཤིང་མ་ཡིན་བཀག་ཐུབ་པ་རེད་ཟེར་བ་ད་དེ་ཟིག་འདུག་བ་ད་ད་ངོ་མ་ད་ག་རེ་མགོ་དེ